ད་ལྟའི་གོ་སྐབས་བཀའ་བརྒྱུད་རིན་པོ་ཆེ་ཞེས་ཡོངས་སུ་གྲགས་པ་དེ་ལ་དེའི་སྙིང་ཁོང་རུས་པའི་གཏིང་ནས་གུས་པ་ཆེན་པོས་གསོལ་བ་འདེབས་པར་འདོད་ཡོད། བཀའ་བརྒྱུད་རིན་པོ་ཆེ་གི་བླ་མ་ཆོས་སྐུ་རྡོ་རྗེ་འཆང་ནས་ད་ལྟ་རྩ་བའི་བླ་མ་བར་དུ་ཕེབས་པའི་བརྒྱུད་པ་ཐམས་ཅད་ལ་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ

སྙན་ནས་སྙན་དུ་བརྒྱུད་པའི། གདམས་ངག་དེ་ཉིད་བྱིན་རླབས་ཀྱི་དྲོད་མ་ཡལ་བ། སེལ་མ་ཞུགས་པ། ཚེ་གཅིག་ལུས་གཅིག་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང། ཐུན་མོང་མ་ཡིན་པ་ལས་དང་སྐལ་བ་ལྡན་པ་རྣམས་ཐོབ་པར་བྱེད་པའི་ཐབས་བླ་ན་མེད་པ། འཇིག་རྟེན་ཀུན་ལ་བཀའ་བརྒྱུད་རིན་པོ་ཆེ་ཞེས།

ཕ་མ་བྱས་པའི་དེ་དག། བདེ་བ་དང་ལྡན་སྡུག་བསྔལ་དང་བྲལ། མཐར་ཐུག་བླ་ན་མེད་པ་བྱང་ཆུབ་ཐོབ་པ་དེ། རང་གིས་བྱའོ་སྙམ་དུ་ད་དམ་བཅའ་བྱས་ནས། དེའི་དམ་བཅའ་བྱས་པ་དེ་ཉིད་སེམས་བསྐྱེད་ཡིན་དེ་ཕེབས་ཤིག་བདག། བདག་གིས་སྐྱབས་འགྲོ་དང།

ཕྱོགས་ཐམས་ཅད་བདུད་རྩིས་གང། བླ་མ་རྡོ་རྗེ་སེམས་དཔའ་དགྱེས་བཞིན། མཐར་འོད་དུ་གྱུར་ནས། རྡོ་རྗེ་སེམས་དཔའི་སྐུ་གསུང་ཐུགས་དང། རང་གི་ལུས་ངག་ཡིད་གསུམ་དབྱེར་མེད་འདྲེས་པར་བསྒོམས་པ་ནས། སྡིག་སྒྲིབ་ཐམས་ཅད་སྦྱང་བར་བྱེད་པའི་ཐབས་བླ་ན་མེད་པ། རྡོ་རྗེ་སེམས་དཔའ་བསྒོམ་བཟླས་བསྒོམས་པ་དང་གཉིས། མེད། ཐབས་གསུམ་པ། བསོད་ནམས་ཀྱི་ཚོགས་བསགས་པ་ལ།

དེ་ལྟར་བླ་མ་དེ་ཉིད་རང་ལ་ཐིམ་པས་བླ་མ་དེ་ཡི་སྐུ་དང་རང་གི་ལུས་དབྱེར་མེད་དུ་འདྲེས། བླ་མ་དེ་ཡི་གསུང་དང་རང་གི་ངག་དབྱེར་མེད་དུ་འདྲེས། བླ་མ་དེ་ཡི་ཐུགས་དང་རང་གི་སེམས་དབྱེར་མེད་དུ་ནི་འདྲེས་པར་བསམས་ཏེ། དེ་དེའི་ངང་དུ་སྣང་དུ་མེད་པ། ད་ཕྱག་རྒྱ་ཆེན་པོའི་ངོ་བོ་འམ། གནས་ལུགས་དེ་ཡི་ངང་དུ་མཉམ་པར་བཞག། དེ་ཕྱག་རྒྱ་ཆེན་པོ་དངོས་སུ་རྟོགས་པར་བྱེད་པའི་ཐབས། འདི་ལ་རག་ལས་པས། བླ་མ་མོས་གུས་བླ་མའི་རྣལ་འབྱོར་ལ་རག་ལས་པས་མོས་གུས་བླ་མ་རང་རྒྱུད་རྣལ་འབྱོར་དེ་དེ་ལ་ཐོག་མ་སྐྱབས་འགྲོ་སེམས་བསྐྱེད། སྡིག་སྦྱོང་ཚོགས་བསགས་རྣམས་སྔོན་དུ་བཏང་སྟེ་འགྲོ་དགོས་ཀྱི་རེད་ཞེས་པ་འདི་ནི།

འཁོར་བ་འདི་ལ་ནི་གཏན་དུ་དྲང་བདེན་དང་དབུ་ལུང་མ་མེད། ངེས་འབྱུང་གི་བསམ་པ་མི་སྐྱེད། ངེས་འབྱུང་བསམ་པ་དེ་མི་སྐྱེད་པའི་རྐྱེན་གྱིས་སོ་སོ་ཆོས་སྒྲུབ་པ་ལ་སོགས་པ་གང་ཟེར་ན་ཡང། རང་གི་རྒྱུད་ལ་ཉམས་དང་རྟོགས་པ་དེ་ལ་མི་འཆར་བ། དེ་མི་འཆར་བ་དང་འཆར་བའི་གོ་སྐབས་མེད་པ། རྒྱུ་མཚན་དེ་ལ་བརྟེན་ནས།

དེ་ལ་སྤྱི་གཙུག་རྫོང་གི་དམག་ལས་ཉམས་སུ་ལེན་པ་ས་ཉམས་པ་ཀོ་བ་འདི་ཡིན་ན་སེང་གདོང་དང་མི་གཡོ་བ་བལྟ་བའི་དངོས་སུ་ཡིན་པ་ལ་ཡོན་པ་ཐོག་ཆེད་དེ་དེ་འདི་ལས་དོན་མཐའ་རྫོགས་ལ་འབིགས་དེ་ལས་ཀྱང་ལྷག་པ། ཐུན་མིན་གྱི་ཟུང་འཇུག་མཐའ་བྱུང་མཐར་ཐུག་གི་བདེ་བའི་གོ་འཕང། ངག་གི་དཔེ་རྣམས་དག་ནི་ད་རེས་དུས་སྐབས་བཟང་པོ་འདི་བླ་ན་མེད་པ་བྱང་ཆུབ་གསོན་འདི་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ། མ་ལུས་པར་འགྲོ་བ་འདི་རྣམས་ཐོག་མེད་ནས་སོ་སོ་ལ།

དེ་མོ་ད་ལྟ་གོང་དུ་འཆི་བ་མི་རྟག་པ་སྐབས་དག་པའི་འདིས་ཟེར་བ་ཡིན་པས། དུས་དང་རྣམ་པ་ཐམས་ཅད་དུ། དམ་རྒྱུ། རྣམ་པ་ཐམས་ཅད་དུ་དམ་ཆོས་ཐོབ་པར་དེ་བཞིན་དེ་བདག་ཡས་པ་བི་ཡས་པ།

བདེ་གཤེགས་བཀའ་ཡི་བླ་མ་ཟེར་བ་དེ་ད་དེ་ལྟ་བུ་དེ་ནི་གོང་མ་དག་གི་ཐུགས་རྒྱུད་ལ་རྟོགས་པའི་ཡོན་ཏན་དེ་ཙམ་གྱིས་ད་ཡིག་ཡིག་རིས་སུ་བཅད་པའམ། གང་ཟག་གཅིག་གིས་གཅིག་ལ་སྙན་ནས་བརྒྱུད་དེ་གདམས་ངག་བསྟན་པ་དེ་ལ་བདེ་གཤེགས་བཀའ་ཡི་བླ་མ་རེད། དོན་དམ་ཆོས་ཉིད་ཀྱི་བླ་མ་ཟེར་བ་དེ་སོ་སོ་གི་རྒྱུད་ལ།

ཟེར་སོ། སྐྱེས་ན་ལེགས་མ་སྐྱེས་ན་མ་ལེགས་སོ། སྙམ་པ། རྣམ་རྟོག་འབའ་སོ། རེ་དོགས་ཀྱི་མཚན་མ་གང་ཡང་མི་བྱེད་པ། རེ་དོགས་དང་བྲལ་བ་དེ་མ་ཐག་སྐྱིད་ཡིན་པས། མ་བཅོས་པའི་ངང་ནས་མྱ་ངན་ཟ་བ་དང་སྐྱིད་གཉིས་དེ། ལྔས་འདི་འགྲོ་བའི་སྒང་ཡང་དག་པར་སྐྱེ་བའི་ཐབས་མ་ནོར་བ།

以宣扬佛陀正法、 培育优秀僧才、 积极社会公益为旨志。 二十多年来， 借由各项法务推广宣扬佛法慈悲智慧， 如全省各中心的成立， 让信众有学习佛法的道场， 实践了弘扬佛法教育的功能性， 尤其印证佛经法宝结缘， 让大众接触佛法。 明白因果业报观念， 才能断恶修善， 改善命运。 所有的方便法门， 都是为了引导现代人认识佛教、 学习佛法， 才能离苦得乐。 这是慈悲置业的长期以来的使命。 为了护持佛法有序， 利益更多众生，

残酷的训鹰， 举办鹰猎文化旅游节。 在旅游节的开幕式上， 很多鹰把式集体亮相。 而在这些鹰把式的手臂上， 则站立着一只只原本应该在天空中自由翱翔的雄鹰。 鹰猎， 晚鹰， 很多人美其名说这是一种传统的文化， 但我想说的是， 请不要以文化的名义来进行杀戮之时。 爸爸， 这是在做什么啊？
孩子， 这是在鹰猎。 鹰猎可是我们这里的传统习俗啊。
虽然鹰猎由来很久了， 可是现在我们已经不需要鹰猎了， 为什么还要为了这种所谓的传统习俗而进行杀戮呢？ 啊？ 这些鹰把式的鹰是从哪里来的呢？ 在中国目前还没实现人工繁育猛禽， 因此这些鹰都是从野外捉来的。 因此， 很多盗猎者便下套或下网来捕捉这些猛禽， 高价卖给鹰把式。
希望今天能捕捉到一只活鹰。 是啊， 这几天好几位鹰把式出高价要收买鹰， 可是我们的运气实在太差了， 一连几天都没有捉到， 好不容易网到了一只， 还死掉了。 哎， 别灰心。 我们今天一定能有收获的。
盗猎者用捕鸟网捉鹰时， 他们是不会一直守在旁边的， 一般都是两三个小时去看一次。 在这期间， 很多掉进套网的猛禽由于激烈挣扎， 被套网勒伤而死。 能活着从套网上被摘下来的不到十分之一， 但这十分之一还要被盗猎者品评好坏。 如果相貌不好的， 也当场杀掉了。
哈哈， 今天的收获不少啊！ 你看， 那里还有一只鹰。 嗯， 唉， 可惜了， 它已经死掉了。
没关系， 我们再看看别的网， 一定会有活鹰的。
哈哈， 这里有一只活的。
哈哈。 我这里也有只活鹰， 看来今天收获不少啊！ 今天竟然抓到了这么多只活鹰， 唉， 可惜有几只品相不太好， 受伤了， 这样的鹰只能杀掉了。 死掉的鹰可没有活鹰那么值钱了。 是啊， 不过好歹我们抓到了一只很不错的鹰， 你看它有多精神啊！ 这只鹰肯定会卖个好价钱的。
嗯嗯， 这只鹰的相貌的确不错， 肯定能卖一个高价的。 哎呦， 哦， 这家伙还挺凶的。
越凶猛的鹰越能卖上好价钱。 就算它再凶， 到了玩鹰人的手里也会变得服服帖帖。
是啊， 别看你现在凶， 熬上半个月还不是得乖乖听话。 这些被捕捉到的鹰会被盗猎者运到各个销售点。 要知道， 在运输途中， 它们非常容易紧张， 甚至有的鹰会因紧张导致死亡。 为了让它们不紧张， 因此盗猎者会遮住它们的眼睛， 然后用丝网袜套捆成像玉米的样子， 一只只的排好在狭窄的箱子里。 在运输过程中， 这些鹰。 经过长久的颠簸， 能活下来的也大概只有十之一二。 真可惜， 又死了几只。 这也是没有办法的。 经过这么长时间的运输， 能活下来的鹰只有很少的一部分。 嗯， 不过能活下来的鹰， 那都是非常优秀的。 厉害哦！ 你们这次收获不少啊。
还好啦。 哈哈。 看看有没有你喜欢的鹰。
也许此时， 这些曾经自由翱翔的鹰， 会觉得自己还不如当初死了干脆。 因为他们一旦落入玩鹰人手里， 便要经历熬鹰这一痛苦的过程。 嗯， 这只鹰不错， 如果熬出来的话， 绝对会是一只优秀的猎鹰。 我就要这只了。 这只鹰很凶的， 你小心别让它给咬到了。 没关系的， 多厉害的鹰， 我熬它七八天， 它也会乖乖听话的。
熬鹰就是不让鹰睡觉， 不让它吃东西， 熬着它， 让它疲乏， 一连几天后， 鹰的野性就会被消磨掉。
哼。 也想给我睡觉， 还是这么凶， 我倒要看看我俩谁比较厉害。 哈哈， 这只鹰马上就要熬成了。
鹰熬成后， 玩鹰人便开始喂食了。 喂食不是将肉送到鹰的嘴边， 而是玩鹰人把肉放在手臂的皮套子上， 让鹰自己过去叼着吃。 这个时候的鹰已经被熬得虚脱了， 一见肉就不顾一切。 驯鹰人将鹰放得越来越远， 鹰也逐渐形成条件反射， 看见驯鹰人指指手臂。 它就会从远处飞过来。 鹰啊鹰， 现在我就是你的主人了， 来吃吧， 我的雄鹰。
老哥， 还是你厉害呀！ 这么一只雄鹰， 竟被你熬得服服帖帖的。 他只要有肉吃， 有精力就不会臣服于你。 只有他知道自己不吃你给的肉就会死掉时， 才会臣服于你。 在熬鹰的过程中， 有很多鹰是熬不过去的， 能够在熬鹰过程中活下来的， 也不过十之二三。
唉， 可惜了， 这只鹰又没有熬成。
那些被驯服的雄鹰的命运也非常悲惨， 它们有百分之五十的几率患上脚垫病， 这是一种由于猛禽得不到足够运动， 被迫长时间站立， 足底被磨伤感染导致的组织脓性增生。 它们的脚会肿得有原来的三四倍那么厚， 脓毒败血症是致死主因， 脚垫病至今治愈率极低。 相当于猛禽的癌症， 而野外捕捉的猛禽， 罹患脚垫病的可能是百分之百的。 在这个世界上， 正有不知道多少猛禽用溃烂的双脚站在地上。 玩鹰人为了显示自己猎鹰的威猛， 经常让他们去捕捉一些动物， 因此一些鸟类和野兔便被无辜杀死。 你们这样做实在太残忍了， 鹰原本应该在天空自由飞翔的， 而现在它们被你们囚禁在身边， 是多么痛苦的事情啊！
我们也只是在冬天玩鹰而已， 到了春天， 我们就会把鹰放归到野外的。
是啊， 我们并没有伤害它们的意思。
可是春天， 这些鹰被放飞后会怎样呢？ 它们大都已经半死不活， 羽毛褴褛， 身上患有各种疾病， 这样的鹰还怎么能在野外生存下去？ 请不。